གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན་དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོ་ཡ་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ལ་ཡ་ཕག་པོ་ལུག་ལུག་དང་ལུག་ལིག་ལིག་སྐོར་རེད། གཤམ་ལ་ཡ་རྨོ་ལགས་མཉམ་དུ་སྒྲུང་འདི་ལྷོད་ལྷོད་བྱས་ཉན་ག་ཐད་དོ་ཨ།

ཧཱུྃ། ལབ་བྱས་བསྡད་པ་རེད། དེ་ནས་གང་ཙམ་ཕྱིན་ནས་སྤྱང་ཀི་ལོག་སླེབས་པ་རེད། སྤྱང་ཀི་དེ། ད་ང་ཉིན་གུང་ཁ་ལག་ཟ་རྩིས་བྱེད་ཀྱི་ཡོད་ཁྱེད་གཉིས་ནས་སུ། ངའི་ཁ་ལག་དང་པོ་དེ་བྱེད་ག་སྐད་ཆ་དྲིས་པ་རེད། ཕག་པོ་ལུག་ལུག་གིས། སྐུ་གཞོགས་སྤྱང་ཀི་ལགས་སྐུ་གཞོགས་སྤྱང་ཀི་ལགས། འོ། ལུག་ལིག་ལིག་ཞིམ་པོ་ཞེ་དྲག་ཡོད་རེད་བྱས་ཙང་ཁྱེད་རང་གིས་ཞིམ་པོ་ཡོད་པ་དེ་གཞུག་གུར་མཆོད་དགོས་རེད་སྔན་ལ་ཡ་ང་མཆོད་དང་ང་མཆོད་དང།

ཅན་གྱིས་གློའི་གླུ་གི་བྱེད་སྟངས་དེ་ཚོ་མཐོང་དུས་སྐྱོང་མའི་ལང་རྗེས་སྐྱུག་བྲོ་བྱས་རེད། ཨ། འཕགས་པ་འདི་ནི་དེ་འདྲའི་གཙོག་ལགས། ངས་རང་ཆུ་བཤལ་སྟངས་ལབ་རྗེས་གློའི་གླུ་གི་གཞུག་གུ་ནས་ཐེངས་འགའ་འགྲོ་དུས། གློའི་གླུ་གའི་ཐོབ་རྒྱག་གོ་རྒྱག་ལ་ཡར། ལུགས། ལབ་རྗེས་ལྟུ་རི་བཏང་རེད། ལྟུ་རི་དེ་བྲིས་མ་ཚར་ལ་ནི་ཁང་པའི་ན་ལོག་ལ་རྦད་དེ་འཁང་རྗེས་ཅན་གྱིས་དེ་ཨ་ར་མ་འདེམས་བྱས་ཀྱི་དགུང་ནང་ནས

ཨོ་ཡ། གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་འདི་ད་ག་རྫོགས་སོང་ང། ཞུ་ཨོ།

ཨོ་ཡ། དེ་རིང་སྒྲུང་འདི་ད་ག་རྫོགས་སོང་ཨ། ཞུ་ཨོ།